ཨོས་ཏྲེ་ལི་ཡའི་མི་དམངས་དཔལ་འབྱོར་དཀའ་ངལ་ཡོད་མཁན་ཚོར་སྤྱི་ཚོགས་བདེ་སྲུང་ཆེད་གཞུང་གིས་རོགས་སྐྱོར་གནང་གི་ཡོད། དེ་ཡང། སྤྱི་ཚོགས་ཞབས་ཞུའི་ལྷན་ཁང་གིས་ཨོས་ཏྲེ་ལི་ཡའི་མི་སེར་དང་གཏན་འཇགས་སྡོད་མིའི་ཐོངས་མཆན་ཡོད་མཁན་དེ་བཞིན། ཡང་ནིའུ་ཛི་ལན་དའི་མི་སེར་ཁག་ཅིག་ལ་སྤྱི་ཚོགས་བདེ་སྲུང་གི་ཐོབ་ཐང་མཁོ་སྤྲོད་གནང་གི་ཡོད་པ་རེད། དེ་མིན་འཕྲལ་སེལ་བཟའ་ཟླའི་ཐོངས་མཆན་ལག་འཁྱེར་ཡོད་མཁན་འགའ་ཤས་ལ་རོགས་སྐྱོར་སྤྲོད་གནང་གི་ཡོད་འདུག་སྤྱིར་ཨོ་སི་ཀྲི་ལི་ཡའི་སྤྱི་ཚོགས་ཞབས་ཞུའི་ལྷན་ཁང་གི་སྲིད་ཇུས་འོག་ཕྱི་མི་གཞིས་སྤོ་བ་གསར་པ་ཚོ་རང་ཉིད་ཐོག་མར་གཞིས་ཆགས་པའི་བརྒྱུད་རིམ་སྐབས་རང་ཁ་རང་གསོ་ཐུབ་དགོས་ཞེས་གསུངས་ཡོད། དེ་བཞིན་གཞིས་སྤོ་བ་ཞིག་ལ་གཏན་འཇགས་སྡོད་མིའི་ཐོབ་ཐང་རག་རྗེས་གཞུང་གི་སྐྱོབ་གསོ་བླངས་པར་ལོ་འགའ་ཤས་རིང་སྒུག་ཡུན་ཡོད་པ་ཡིན་འདུག་དེར་བརྟེན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་དང་པོ་ནས་བཟུང་གཏན་འཇགས་སྡོད་མི་གསར་པ་ཞིག་ལ་གཞུང་གི་སྐྱོབ་གསོ་མང་པོ་ཞིག་ཐོབ་ཆེད་ལོ་བཞི་སྒུག་དགོས་པ་ཡིན་འདུག་ལོ་བཞི་དེ་ཡང་རང་ཉིད་ལ་གཏན་འཇགས་སྡོད་མིའི་ཐོབ་ཐང་རག་པའི་ཉིན་ནས་བརྩི་གི་ཡོད་པ་དང་ཨོ་སི་ཀྲི་ལི་ཡའི་ཕྱི་ལ་དུས་ཚོད་བཏང་བ་རྣམས་བརྩི་གི་མེད་པ་ཡིན་འདུག།

དེ་བཞིན་ཕ་མའི་ལས་གུང་སོགས་གསུམ་རག་ཆེད་ལོ་གཉིས་སྒུག་དགོས་པ་ཡིན། དཔེར་ན་ཁྱེད་རང་ལ་ཕྲུ་གུ་སྐྱེས་པ་ཡིན་ཚེ་སྒུག་ཡུན་ལོ་བཞི་ལས་གཉིས་རྫོགས་ཟིན་པས་ལོ་གཉིས་ལྷག་ཡོད་ཀྱང་ཕ་མའི་ལས་གུང་གི་ཐོབ་ཐང་རག་གི་ཡོད། དེ་ཡང། ཁྲིམས་གསར་པ་གཏན་འབེབས་ཚར་རྗེས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་དང་པོ་ནས་བཟུང་དངོས་སུ་ལག་བསྟར་གནང་འགོ་ཚུགས་ཀྱི་ཡོད་འདུག།

དེ་ཡང་གྲོས་འཆར་གསར་པ་དེར་ཁ་གཏད་ཤུགས་ཆེན་བྱེད་མཁན་གྱི་ཚོགས་པ་མང་པོ་ཡོད་འདུག Settlement Services International དང Australian Council of Social Services ལྟ་བུའི་སྤྱི་ཚོགས་ཞབས་ཞུ་ཚོགས་པ་ཁག་གིས་གཞུང་གི་རོགས་སྐྱོར་བླངས་པར་སྒུག་ཡུན་རིང་བ་བཟོས་པ་ལས་གཞིས་སྤོ་བ་མང་དག་ཅིག་ལ་དགོས་ངེས་ཀྱི་རོགས་དངུལ་ཐོབ་པར་འགོག་རྐྱེན་བཟོ་གི་ཡོད་པར་འགྲེལ་བརྗོད་གནང་ཡོད་འདུག། ཨ་ཀྲམ་ཨེལ་ཧྥ་ཀི་རི་ལགས་ནི་གཏན་འཇགས་སྡོད་མི་གསར་པ་རྣམས་དང་ཕྱག་ལས་གནང་མཁན་གྱི་རྩིས་པ་ཞིག་ཡིན་པ་དང་ཁོང་གིས་གསུངས་དོན།
you know if there's a migrant you know who གལ་སྲིད་གཞིས་སྤོ་བ་ཞིག་ལ་དངོས་ཡོད་ཀྱི་དཔལ་འབྱོར་དཀའ་ངལ་འཕྲད་པ་ཡིན་ཚེ། ངའི་རེ་བ་ལ Service Australia ཡིས་སྙིང་རྗེ་དང་ལྡན་པའི་ཐོག་གང་ཐུབ་རོགས་པ་བྱེད་པའི་རེ་བ་ཡོད།

ཡང་གལ་ཏེ་ཁྱེད་རང་ལ་དཀའ་ངལ་འཕྲད་བཞིན་ཡོད་ཚེ་སྒུག་ཡུན་དུས་ཚོད་ལ་མ་ལྟོས་པར་རོགས་སྐྱོར་གཞན་གང་ཡོད་པ་ཤེས་རྟོགས་གནང་དགོས་ཞེས Akram Al Fakhri ལགས་ཀྱིས་གསུངས་དོན། you know seeking information from Centrelink and། ཁྱེད་ཀྱིས་དང་ཐོག Centrelink དང Service Australia ལས་རོགས་སྐྱོར་སྐོར་གནས་ཚུལ་བླངས་ཆོག་ལྷག་པར་དུ་ད་ལྟའི་གནས་སྟངས་ཛ་དྲག་འོག་སྙིང་རྗེ་དང་ལྡན་པའི་ཐོག་དམིགས་བསལ་གྱི་རོགས་སྐྱོར་མང་པོ་ཞིག་སྤྲོད་གནང་གི་ཡོད། དེ་ཡང། ཁྱེད་ཀྱིས་ངེས་པར་དུ་ཤེས་དགོས་པ་ནི་ལོ་བཞིའི་སྒུག་ཡུན་དེ་མ་འོངས་པའི་གཏན་འཇགས་སྡོད་མི་རྣམས་ལ་ཁྱབ་པ་ཡིན། དེར་བརྟེན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དང་པོའི་གོང་ལ་གཏན་འཇགས་སྡོད་མིའི་ཐོབ་ཐང་རག་ཚར་མཁན་རྣམས་ལ་འགྱུར་ལྡོག་འབྱུང་གི་མེད་པ་ཡིན། ཡང་གལ་ཏེ་ཁྱེད་ལ་གཞུང་གི་རོགས་དངུལ་ཐོབ་ཀྱི་ཡོད་ཚེ་རང་ཉིད་ཀྱི་གནས་སྟངས་ལ་འགྱུར་བ་ཕྱིན་པ་ཡིན་ན Centrelink ལ་གང་མགྱོགས་སྙན་སེང་ཞུ་དགོས་པ་ཡིན། གནས་སྟངས་ལ་གཞིགས་ནས་ཁྱེད་ཀྱི་རོགས་དངུལ་ལ་འགྱུར་བ་འགྲོ་སྲིད་པ་རེད་ཅེས་ཨེལ་ཕཱ་ཀྲི་ལགས་ཀྱིས་གསུངས་དོན། དཔེར་ན་གལ་ཏེ་མི་ཞིག་ལ་བཟའ་ཟླ་ཡོད་པ་ཆགས་པ་དང་ཡང་ན་བཟའ་ཟླའི་ཡོང་འབབ་ལ་འགྱུར་བ་ཕྱིན་པ། དེ་བཞིན་རང་ཉིད་སྒེར་གྱི་ཡོང་འབབ་ལ་འགྱུར་བ་ཕྱིན་པ་སོགས་བྱུང་ཚེ་སྙན་སེང་ཞུ་དགོས་པ་ཡིན། ཁྱེད་ཀྱིས་དུས་ཐོག་ཏུ་སྙན་སེང་མ་ཞུས་ཚེ་མཇུག་འབྲས་ངན་པ་ཡོང་སྲིད་པ་རེད་ཅེས་ཁོང་གིས་མུ་མཐུད་ནས་གསུངས་དོན། The consequences can be dire and by dire we mean། མཇུག་འབྲས་ངན་ཤོས་ཤིག་ནི་ཁྱེད་ཀྱིས་རོགས་དངུལ་སྔོན་མ་ཡོངས་རྫོགས་ཕར་སློག་དགོས་པ་བྱུང་ངེས་རེད། དེར་བརྟེན་ཁྱེད་ཀྱི་གནས་སྟངས་ལ་འགྱུར་བ་བྱུང་ཚེ། ཉི་མ་ཉི་ཤུ་རྩ་བརྒྱད་ནང་ཁུལ་ལ་སྙན་སེང་ཞུ་གྲུབ་པ་དགོས། ལོ་བཞིའི་སྒུག་ཡུན་དུས་ཚོད་དེ་རྫོགས་རྗེས་ཁྱེད་ལ་གཞུང་གི་རོགས་དངུལ་ཐོབ་ཆེད་སྙན་ཞུ་རྒྱག་ཆོག་པ་ཡིན། Centrelink ཡིས་ཁྱེད་ཀྱི་སྙན་ཞུར་བསྐྱར་ཞིབ་གནང་ནས་དགོས་ངེས་ཅན་གྱི་ཆ་རྐྱེན་ཡོངས་རྫོགས་ཚང་མིན་རྟོག་ཞིབ་གནང་ངེས་རེད། ཁྱེད་ཀྱིས་དྲ་ཐོག་ཏུ་གཞུང་གི་རོགས་དངུལ་དང་ཕོགས་ཐོབ་པར་ཆ་རྐྱེན་དང་སྒུག་ཡུན་དུས་ཚོད་སྐོར་གནས་ཚུལ་བལྟ་རྒྱུ་ཡོད་ཅེས Perry ལགས་ཀྱིས་གསུངས་དོན། There is a website that people can look up. མི་ཚོས Services Australia ཡི་དྲ་ཚིགས་ཐོག་གཞིས་སྤོ་བ་གསར་པར་སྒུག་ཡུན་དང་འབྲེལ་བའི་གནས་ཚུལ་མང་པོ་ཞིག་བལྟ་རྒྱུ་ཡོད། ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ། ཨོསི་ཀྲི་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།